SBS བོད་སྐད། ཉེ་དུས་སུ། Victoria མངའ་སྡེའི་ནང་ཏོག་དབྱིབས་ནད་ན་མཁན་ཇེ་མང་དུ་འགྲོ་བར་བརྟེན་ཕྱི་ཟླ་བདུན་པའི་ཚེས་ཉི་ཤུ་གཉིས་ཀྱི་དགོང་མོ་ནས་གྲོང་ཁྱེར Melbourne དང Mitchell Shire ས་ཁུལ་དུ་ཁ་རས་ངེས་པར་དུ་གོན་དགོས་པའི་བཀའ་རྒྱ་བཏང་གནང་ཡོད། ཁྲིམས་གསར་པ་དེའི་ཐོག་རང་ཉིད་སྒེར་གྱི་བསམ་ཚུལ་གང་ཡོད་མིན Melbourne ནང་གནས་སྡོད་མཁན་བོད་མི་ཁག་ཅིག་གིས་འགྲེལ་བརྗོད་དེ་ལྟར་གནང་སོང།
གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ངའི་མིང་བསྟན་འཛིན་བློ་བཟང་ཁང་གསར་ཞུ་གི་ཡོད། ད་ལྟ Australia ནང་ཏོག་དབྱིབས་ནད་ཡམས་འདི་ཛ་དྲག་ཆེ་རུ་འགྲོ་གི་ཡོད་པ་དང་དམིགས་བསལ་གྱིས Victoria མངའ་སྡེ་ནང་ལོགས་ལ་འདི་ནད་ཡམས་ཀྱི་གྲངས་འབོར་དེ་ཞེ་དྲག་མང་བ་འགྲོ་གི་ཡོད་རེད། ཨ་ནི་དམིགས་བསལ་ད་ཉེ་བའི་ཆར་ལ་ཨ་ནི་དེ་གྲངས་འབོར་དེ་ཞེ་དྲག་མང་པོ་འགྲོ་བའི་རྐྱེན་གྱིས་ང་ཚོ་མངའ་སྡེའི་བློན་ཆེན་གྱིས་དམ་བསྒྲགས་བཞི་པ་ནང་བཞག་ཡ་དང་ཨ་ནི་དེ་མཉམ་དུ་ཨ་ནི་ཁ་རས་ངེས་པར་དུ་གོན་དགོས་ཡ་ཨ་ནི་མ་གོན་པ་ཡིན་ན་ཨ་ནི་ཨོ་སྒོར་ཉིས་བརྒྱ་ཀྱི་ཨ་ནི་ཉེས་པ་བཏང་ཡ་དེ་འདྲ་གི་ཨ་ནི་སྒྲིག་གཞི་གཏན་འབེབས་བྱས་ཡོད་ཙང་ཨ་ནི་ད་ལྟ་ང་ཚོ་ཕྱི་ལོགས་ལ་ག་དུས་ཕེབས་པ་ཡིན་ན་ཨ་ནི་ཁ་རས་དེ་ངེས་པར་དུ་གོན་དགོས་ཀྱི་ཡོད་རེད། ཨ་ནི་སྤྱིར་བཏང་ད་སོ་སོ་ཡིན་པ་ཡིན་ན་ཨ་ནི་སྤྱི་བཏང།

ཁ་རས་གོན་ཏེ། ངེས་པར་དུ་གོན་དགོས་ཡ་གཅིག་དང། གཉིས་པ་ནི་ཨ་ནི་ད་ལྟ་ད་སྤྱིར་བཏང་ཁྲོམ་ར་ནང་ལོགས་ལ་ད་ལྟ་ཁ་རས་དེ་ད་ཡོད་ད་ལྟ་གང་ལ་གང་འཚམ་འདུག་ཨ་ནི་སོ་སོ་འཕྲོད་བསྟེན་སྨན་ཁང་ལ་ལས་ཀ་བྱེད་དགོས་འདུག་ཨ་ནི་ཁ་རས་དེ་ད་རག་སྡོད་ཀྱི་འདུག་དེ་ཡིན་པ་ཡིན་ནའི་ཡང་ཏན་ཏན་མི་ཁ་ཤས་ལ་ཨ་ནི་ཏན་ཏན་དཀའ་ལས་ཡོད་ཀྱི་རེད་བསམ་གྱི་འདུག་ཨ་ནི་ང་ཚོ་དེ་ལ་ད་ད་དམིགས། བོད་པའི་གི་ད་གཅིག་ཚེམ་བཟོ་བ། ཚེ་རིང་སྒྲོལ་དཀར་ལགས་རེད་ཁོང་དང་འདྲ་བ་ནི་ཚེམ་བཟོ་བ་མང་པོ་ཞིག་ཡོད་རེད་འདི་གས་ཀྱིས་ཡང་ཅིག་ཁ་རས་དེ་འདྲ་བཟོས་བྱས་ཨ་ནི་ད་བཙོང་ཡ་དང་ཨ་ནི་འགྲེམས་སྤེལ་བྱེད་ཡ་དེ་འདྲ་གནང་གི་འདུག་འདི་འདུག་འདི་གས་ལ་ཐུགས་རྗེ་གནང་ཞུ་ཡ་དང་ཨ་ནི། ཏན་ཏན་ད་ང་རང་ཚོ་ཚང་མས་གི་ཨ་ནི་ད་ད་དུས་ཚོད་ཛ་དྲག་པོ་དེ་ནང་འགན་འཁྱེར་བྱས་ཨ་ནི་ནད་ཡམས་དེ་གང་ཉུང་ཉུང་བཟོ་ཐུབ་ཡ་ཨ་ནི་ཚང་མས་འབད་བརྩོན་གནང་ཡ་དང་ཨ་ནི་ང་རང་ཚོ་བོད་པ་ཚང་མ་ལ་ཨ་ནི་འགན་འཁྱེར་བྱས་ཨ་ནི་ཅིག་ནད་ཡམས་དེ་གང་ཉུང་ཉུང་ཡོང་ཡ་དང་ཨ་ནི Australia ནང་ལོགས་ལ་རེད་ད་འཛམ་བུ་གླིང་ནང་ལོགས་ལ་ནད་ཡམས་དེ་གང་མགྱོགས་མགྱོགས་ཨ་ནི་མེད་པ་ཆགས་པའི་གི་ཨ་ནི་སྨོན་འདུན་ཞུ་གི་ཡོད་ཞུ་ཡ་ཡིན་ཐུགས་རྗེ། ཚང་མ་ལ་བཀྲ་ཤིས་བདེ་ལེགས་ངའི་མིང་སྒྲོལ་དཀར་ལབ་ཀྱི་ཡོད་ང་སྡོད་ས་དེ་ད་ལྟ Melbourne ནང་ལོགས་ལ་ཡིན། ད་ལྟ་ང་ཚོ་ཉེ་ཆར Victoria ནང་ལོགས་ལ་ཁ་རས་གྱོན་ཡས་ཀྱི་སྒྲིག་གཞི་ཅིག་གཏན་འབེབས་བྱས་ཡོད་རེད་དེའི་ཐོག་ལ་ང་རང་སྒེར་གྱི་བསམ་ཚུལ་ཏོག་ཙམ་ཞུས་པ་ཡིན་ན་སྒྲིག་གཞི་གཏན་འབེབས་མ་བྱས་སྔོན་ལ་ད་ང་ཚོ་སྤྱི་ཚོགས་ནང་ལོགས་ལྟ་དེ་དུས་ཙམ་པ་ལ་མི་གང་ལ་གང་འཚམ་གྱིས་ཁ་རས་གྱོན་གྱི་ཡོད་མ་རེད་དེ་དུས་ང་རང་བསམས་སུ་ད། གལ་སྲིད་དེ་གཞུང་གིས་སྒྲིག་གཞི་འདྲ་པོ་ཅིག་བཟོས་ན་དཔེ་མི་སྲིད་པ་ཡག་པོ་བྱུང་ས་ཡག་པོ་བྱུང་ས་རེད་བསམ་སེམས་ནང་ལོགས་ལ་ཚོར་སྣང་བྱུང་ཟེར་སྐབས་དེ་དུས་ཨ་ན་ན་དེའི་རྗེས་ལ་སྤྱི་ཟླ་བདུན་པའི་ཚེས་པ་ཉི་ཤུ་རྩ་གཉིས་ཀྱི་དགོང་དག་མཚན་གྱི་ཆུ་ཚོད་བཅུ་གཅིག་སྐར་མ་ལྔ་བཅུ་ང་དགུའི་རྗེས་ལ་དུ་སི་ཏཱ་སྒྲིག་གཞི་གཏན་འབེབས་ཆགས་རེད་གལ་སྲིད་ཁ་རས་མ་གྱོན་པ་ཡིན་ན་ཨ་ནི། Australia གི dollar སྒོར་མོ་ཉིས་བརྒྱ་ཆད་པ་གཅོད་ཡས་འདུག་གཏན་འབེབས་བཟོས་ཡོད་རེད་ད་དེའི་རྗེས་ལ་ནི་ང་ཚོས་ལས་ཀ་བྱེད་ས་ཡིན་ནའི་རེད་ཕྱི་ལོགས་སུ་ལྟ་དུས་ཙམ་པ་ལ་མི་མི་རེ་ངོ་རེའི་ངོས་ནས་སོ་སོའི་ངོས་ནས་ཁ་རས་གོན་ཡས་དེའི་འགན་ཁུར་ཤུགས་ཆེ་རུ་ཕྱིན་པ་དང་ཨང་དེ་པས་ངས་ཡག་པོ་ཞིག་མཐོང་སོང་གཅིག་དང་ང་ཚོ་ཁ་རས་དེ་གོན་པ་ཡིན་ནའི་རང་གཞན་ཙམ་མ་ཟད་ད་སྤྱི་ཚོགས་ཚང་མའི་བདེ་འཇགས་ལ་ཕན་ཐོགས་ཡོད་རེད་དེ་ཚང་མས་མཁྱེན་གསལ་རེད་དཔེར་ན་ཆ་བཞག་ན་ང་ཚོ་ད་ཆམ་པ་ཞིག་བརྒྱབ་པ་ཡིན་ནའི་ཁ་རས་གོན་པ་ཡིན་ན། ཨ་ནི་ཁ་རླངས་བརྒྱུད་ནས་ནད་འབུ་ཕྲ་མོ་ནི་མི་གཞན་པ་ལ་མ་འགོས་ཡག་གི་འདུག་ས་ཕན་ཐོགས་ཆེན་པོ་ཡོད་རེད་ནས། ད་ག་ནང་བཞིན་གྱི་ད་ང་ཚོའི་ད་ལྟ་ཉེ་ཆར Victoria ནང་ལོགས་ཀྱི་ཨ་ནི་འཕྲོད་བསྟེན་གྱི་ཆེད་ལས་པ་གཙོ་བོ་ད་ལྟ Brett Sutton ཁོ་རང་གིས་ག་རེ་གསུང་གི་འདུག་ལབ་ན། ཨ་ད་ལྟ་འདུག་ས་རྒྱལ་སྤྱིའི་ནང་ལོགས་ལ་ད་ལུང་པ་མང་པོ་ཅིག་འདུག་ས་དེ་ཏོག་དབྱིབས་ནད་ཡམས་ཁྱབ་ཡོད་དུས་ཙམ་པ་ལ། ཨ་ལུང་པ། ད་ལུང་པའི་ནང་ལོགས་ལ་ཁ་རས་གོན་ཡ་དེ་སྒྲིག་གཞི་གཏན་འབེབས་བྱས་ཡོད་ན་འདི་ཡི་ད་ནད་ཡམས་འདི་ཨེ་མ་ཁྱབ་ལ་ཕན་ཐོགས་ཆེན་པོ་ཡོད་པ་གྲུབ་འབྲས་ཐོན་གི་ཡོད་པ་ར་སྤྲོད་གསལ་པོ་བྱུང་ཤག་འདུག་གསུང་གི་འདུག་བྱས་ཙང་དེ་འདྲས་ཡིན་དུས་ཙམ་པ་ལ་དེ་ཁ་རས་བརྒྱབ་པ་ཡིན་ན་ནད་ཡམས་འདི་ད་ག་ལོར་མ་ཁྱབ་ཡ་ལ་ཕན་ཐོགས་ཡོད་པ་དེ་མངོན་གསལ་དོད་པོ་རེད་ཤག་ཨ་ནི་ད་ད་ལྟ་ང་ཚོ་འདུག་ཁྲོམ་རའི་ནང་ལོགས་ལ་འདུག་ལྟ་དུས་ཙམ་པ་ལ་ད་ང་ཚོ་ཁ་རས་ནམ་རྒྱུན་དང་མ་འདྲ་བར་ཁ་རས་ཉོ་གར་འགྲོ་དུས་ཙམ་པ་ལ་གོང་དཔེ་ཆེ་ཡོད་པ་བྱས་ཁ་རས་ཉོ་དུས་ཙམ་པ་ལ་ད་ག་ནང་བཞིན་མཚམས་མཚམས་ལ་ཉོ་གར་འགྲོ་དུས་ཁ་ཁ་རས་མ་རག་ཡ་ལ་སོགས་པ་དེ་འདྲས་ཀྱི་དཀའ་ངལ་འདི་འཕྲད་གི་ཡོད་རེད་མི་ཚང་མ་ལ་ད། ཨ་ནི་ད་ང་རང་སྒེར་འདྲ་བོ་ཞིག་ཆ་བཞག་པ་ཡིན་ན་ཨ་ནི། འཚེམ་བུའི་ལག་རྩལ་དེ་འདྲས་ཀྱི་ཤེས་ཀྱི་མེད་དུས་ཙམ་པ་ལ་ཁ་རས་མང་ཆེ་ཉོས་བསྡད་ཀྱི་ཡོད་ཨ་ནི་ད་ག་ནང་བཞིན་གྱི་ང་རའི་རོགས་པ་གྲོགས་མོ་གིས་ཉེ་ཆར་དུ་ཁ་རས་མོ་རང་ངོས་ནས་ཕྱི་ལོགས་ལ་ཕྱིན་ཨ་ནི་རས་ཉོས་འདུག་ས།

གོ་ཐོས་བྱུང་སོང། བྱས་ཙང། ད་ང་རང་བསམ་པ་ལ་ད་ལྟའི་ཏོག་དབྱིབས་ནད་ཡམས་ཁྱབ་པའི་དུས་ཚོད་དཀའ་ལས་ཁག་པོ་འདི་ལ་འདུག་གཞན་ཕན་གྱི་བྱ་བ་སྒྲུབ་པ་འདི་ལ་དངོས་གནས་རྗེས་སུ་ཡི་རངས་སྐྱེ་གི་འདུག་ད་ནང་བཞིན་གྱི། ད། ཕྱག་ལས་མང་པོ་གནང་གི་ཡོད་རེད་མི་མང་པོ་ཅིག་ད་ལྟའི་ཏོག་དབྱིབས་ནད་ཡམས་ཁྱབ་པའི་དུས་ཚོད་འདི་ལ་འདུག་གཞན་ཕན་གྱི་ཕྱག་ལས་གནང་མཁན་ཚང་མ་ལོགས་ལ་གོ་སྐབས་འདི་བརྒྱུད་ནས་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་གི་ཡིན་ཐུགས་རྗེ་ཆེ།

དེའི་སྒང་ལ་ང་འདྲ་སྒེར་ངོས་ནས་བཤད་པ་ཡིན་ན་བསམ་ཚུལ་ཁྱད་མེད་ལ་འདི་མཐའ་གཅིག་ཏུ་རྒྱབ་སྐྱོར་ཡོད་རེད་བ་ཨ་དེ་ང་ཙམ་མ་ཟད་མི་ཕལ་ཆེ་བ་ཞིག་ལ་འདིའི་སྒང་ལ་འདི་ཅིག་འདོད་པ་མེད་པ་དེ་འདྲ་ཡོད་མ་རེད་ད། ཁ་རས་གོན་དེ་དཀའ་ངལ་ཟེར་མཁན་མི་འདུག་ཨ་ནི་ཕྱི་ལོགས་སྤྱིར་བཏང་གི་འགྲོ་ཆོག་གི་ཡོད་མ་རེད། ད་འགྲོ་བ་ཡིན་ན་དཔེར་ན་ཉོ་ཆ་རྒྱག་ཏུ་འགྲོ་བ་ཡིན་ནའི་རེད། ཆུ་ཚོད་གཅིག་གཉིས་ད་འདི་གོན་དཀའ་ངལ་ཟེར་མཁན་མི་འདུག་ཨ། སྤྱིར་བཏང་དེ་གཞུང་གི་ཁྲིམས་བཟོས་དེ། དམངས་ཀྱི་ཆེད་དུ་བཟོས་ཡོད་རེད་ད་ཚང་མ་ལ་ཡང་དུས་སུ་གནས་ས་ད་ང་ཚོའི city ད Melbourne འདྲ Melbourne འདྲ་ཆ་བཞག་པ་ཡིན་ན་ཉི་མ་ལ་ཡ་ཨ་ད་གནས་ཚུལ་སུམ་བརྒྱ་བཞི་བརྒྱ་འདྲ་ཐོན་བསྡད་ཡོད་རེད་བ་ད་མང་རུ་མང་རུ་འགྲོ་གི་ཡོད་རེད་ད་ང་ཚོ་ད་ད་ད་གཞུང་གི་ངོས་ནས་ཐབས་ཤེས་ཡག་ཤོས་འདྲ་བོ་དེ་རེད་ད་ནང་སྨན་ནི་ཡོད་མ་རེད་འདིའི་སྒང་ལ་སྔོན་འགོག་ནི་སྨན་སྨན་སྔོན་འགོག་སྨན་ཡོད་མ་རེད་ད་ནང་བཞིན་དེ་བཅོས་ཐབས་སྨན་ཡོད་མ་རེད་འདི་རེད་སོང་ཙང་ད་ཐབས་ཤེས་ཡག་ཤོས་འདྲ་བོ་དེ་འོ་དེ་ཆགས་བསྡད་ཡོད་ད་ཁ་རས་གོན་ཡས་དེ། ཁ་རས་གོན་ཡས་འདི་བརྒྱ་ཆ་བརྒྱ་དུས་སྟབས་བདེ་ཞིག་འདུག་བརྒྱ་ཆ་བརྒྱ་བཀག་ཐུབ་མ་རེད་ཡིན་པའི་ད་དེས་ཅིག་འགོས་ཡ་ཉུང་ཉུང་རོ་མཛོད་སོ་སོའི་ན་ཚ་ཡོད་ངེས་ཅིག་ཡིན་ན་གཞན་པ་ལ་དགོས་མ་རེད་ནི་ཨེ་གཞན་པ་ན་ཚ་ཡོད་ངེས་ཅིག་ན་སོ་སོ་ལ་ཁ་རས་གོན་ཡས་དེས་ཅིག་འགོས་ཡ་ཉེན་ཁ་ཆུང་བ་ཡོད་རོ་དེ་འདྲ་སོང་ཙང་འདི་སྤྱིར་བཏང་གི་ཡག་པོ་འདུག་བསམ་གྱི་འདུག་རོ་ད་སྤྱིར་བཏང་དཀའ་ངལ་ཡོད་མི་རེ་ཟུང་རེ་ཟུང་དེང་སང་ད་གནས་ཚུལ་ཐོན་གི་འདུག་ད་ཁ་ཤས་ཀྱི་ད་ག་ས་རྙོག་དྲ་འགྲོ་ཟེར་མ་བཞིན་སྤྱིར་བཏང་གི་སྤྱི་ཡོངས་ཀྱི་མི་ཚང་མ་འདི་འང་ལ་ཁ་རས་གོན་ཡས་འདི་འང་དཀའ་ངལ་ཞིག་ཡོད་མ་རེད་ལ་ཨ་ནི་མང་པོ་ཅིག་འདི་ཡང་རྒྱབ་སྐྱོར་བྱེད་ཀྱི་འདུག། ཨ་ནི་ད་འདི་ཁ་རས་ཉོས་འདི་སྤྱིར་བཏང་ད་འདི་ཅག་སྲིང་བུ་ཅག་སྲིང་བུ་ལ་ན་འདི་གོང་ཚད་ཆེན་པོ་རེད་ཡིན་པས་འདི་ཉོ་མ་ཐུབ་པ་དེ་འདྲ་གང་ཡང་མི་འདུག་ང་ཚོ་ཡི་ཚང་མ་གི་ཉོ་ཐུབ་ཀྱི་རེད་འདི་ཉོ་མ་ཐུབ་པས་ན་ཨ་ནི་སྤྱིར་བཏང་གི་རས་ཀྱི་བཟོ་ཐུབ་པས་ན་ཡག་པོ་འདུག་ཨ་རས་ཀྱི་བཟོས་ཨ་ནི་ཁྲུས་གཙང་མ་བཟོ་ཡས་ཡོད་རེད་སྤྱིར་བཏང་གི་ད་མང་པོའི་ཕྱི་ལོགས་ཡོད་འགྲོ་འོང་མ་རེད་དེ་འདྲ་སོང་ཙང་འདི་སྤྱིར་བཏང་གི་ང་རང་འདྲ་ཆ་བཞག་པས་ན་འདི་ང་བརྒྱ་ཆ་བརྒྱ་རྒྱབ་སྐྱོར་ཡོད་ལ་ཨ་ཅིག་སོ་སོ་གི་ཅིག་མི་ཚང་མ་ལ་ཡང་ཁ་ལོག་ད་འདི་ངེས་པར་དུ་གོན་དགོས་རེད། ཅིག་རེ་བ་ཞུ་གི་ཡོད་རོ་དེ་གོན་ལ་ཟླ་ངེས་མིན་འདྲ་རེད་དེ་ཅིག་ཁ་ལ་གོན་བས་ན་སོ་སོས་ཀྱི་འཕྲོད་བསྟེན་རེད་དང་ལ་ཅིག་སྤྱི་ཡོངས་མི་ཚང་མ་ལ་མ་འགོས་ཡ་ད་རྒྱལ་ཁབ་ལ་བསམ་བློ་བཏང་བས་ན་ཡག་པོ་ར་དེ་ཚོ་ཅིག་ཁ་རས་གོན་ཡ་དེ་ཚོ་ཨོ་དེ་ག་རང་ཡིན་དེ་ཅིག་བྱས། ཨ་ད་ལེ་དེང་སང་འཛམ་བུ་གླིང་འདིའི་ནང་ལ་ཨན་ཏོག་དབྱིབས་གསར་པའི་ན་ཚ་དེ། ཁྱབ་དང་ཁྱབ་བཞིན་པ་ཡིན་པ་མ་ཟད་ཨོ་སི་ཀྲི་ཡའི་ནང་ལ་ཨན་གནས་སྟངས་ཛ་དྲག་ཆེན་པོ་ཆགས་བསྡད་རེད་ལྷག་པར་དུ་ཨོ་སི་ཀྲི་ཡའི་མངའ་སྡེ་བིག་ཏྲོ་རི་ཡའི་ནང་ལ་ཨན་ད་ལྟའི་ཆ་ལ་གལ་སྲིད་སྔོན་མ་དང་བསྡུར་བས་ན་ན། ན་ཚ་ན་མཁན་གྱི་ནད་པའི་གྲངས་ཀ་དེ་མང་རུ་མང་འགྲོ་བྱས་ད་ལྟ་ཛ་དྲག་གི་གནས་སྟངས་ཆགས་བསྡད་པ་རེད། དེ་ཡིན་ཙང། མངའ་སྡེའི་འཕྲོད་བསྟེན་ལས་ཁུངས་ནས་ཁྲིམས་གསར་པ་བཟོས་རེད་ག་རེ་བཟོས་ཡོད་ཟེར་ན། གལ་སྲིད་ཁྱོད་རང། ནང་ནས་ཕྱི་ལོགས་འགྲོ་དགོས་ཀྱི་ཡོད་པ་ཡིན་ན། ལས་ཀ་གལ་ཆེན་པོ་གཅིག་དོན་དག་འགྲོ་དགོས་ཀྱི་ཡོད་པ་ཡིན་ན། ཡིན་གཅིག་མིན་གཅིག་ཁ་རས་གོན་དགོས་རེད་ཁ་རས་མ་གོན་པ་ཡིན་ན་ཉེས་པ་བཏང་གི་རེད་དེ་དཔེ་མི་སྲིད་ཀྱི་ཁྲིམས་ཡག་པོ་གཅིག་རེད་བསམ་གྱི་འདུག་ཡིན་ན་ཡང་མི་ཁ་ཤས་ཀྱིས་ག་རེ་ལབ་དགོས་ཟེར་ན། ཁྲིམས་འདིས། འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་འདུག། ཁྲིམས་འདི་རྩ་ཁྲིམས་དང་རྩ་ཁྲིམས་ནང་ལ་ཡོག་མ་རེད། དེ་འདྲས་བཤད་པ་རེད་ག་རེ་རེད་ཟེར་ན་དེ་བཤད་པ་དེ་ནོར་རེད་བསམ་ན་ག་རེ་བྱས་ནོར་རེད་ཟེར་ན་ད་འདི་ད་འདི་ཁྲིམས་འདི་ཨེ་ནི་ག་དུས་ནས་འགྱུར་བ་མེད་པ་ཞིག་ལ་བཏགས་པ་དེ་དེ་འདྲས་མ་རེད་ཁོ་རང་ཛ་དྲག་ཀྱི་གནས་སྟངས་འདི་ལ་བརྟེན་བྱས་བཟོས་པ་རེད་ད་འདི་གནས་སྟངས་འདི་ལ་ཕན་གྱི་ཡོག་རེད་ད་འདིའི་ཁྲིམས་འདི་ག་རེ་ཕན་གྱི་ཡོག་རེད་ཟེར་ན་གལ་སྲིད་མི་ཚང་མས་ཁ་རས་གོན་པ་ཡིན་ན་ཨེ་ན་ཚ་ཕར་ཚུར་མ་འགྱོད་བས་དང་ན་ཚ་སྔོན་འགོག་ལ་དཔེ་མི་སྲིད་ཕན་གྱི་ཡོག་རེད་དེ་ཡིན་ནས་ཚང་མས་ཁྲིམས་འདི་སྲུང་སྐྱོབ་བྱེད་དགོས་རེད་ཁྲིམས་འདི་ནང་བཞིན་ལག་ལེན་བསྟར་བ་རེད་འདི་གལ་ཆེན་པོ་རེད་བྱས་ཙང་ངས་འདི་ལ་ཨེ་ཚང་མ་ལ་ཁྲིམས་འདི་ལ་སྲུང་བརྩི་ཞུ་རོགས་ཟེར་གི་རེ་བ་ཞུ་གི་ཡིན་ཨེ་དེ་མ་ཡིན་པའི་ད་ད་ཁ་རས་སྐོར་བཤད་བས་ན་ཁ་རས་དེ་ང་ཚོ་ལ་དཀའ་ངལ་ཁྱོན་འཕྲད་མི་འདུག་ཨ་ནི་ད་ད་ཚོང་ཁང་འདྲ་མི་འདྲ་ནས་ཁ་རས་ཉོ་ཐུབ་ཀྱི་ཡོད་རེད་ལྷག་པར་དུ་སྨན་ཚོང་ཁང་ལ་ཁ་རས་འདྲ་མི་འདྲ་སྣ་ཁ་བཅོ་བརྒྱད་ཡོད་རེད་ཨེ་དེ་མ་ཡིན་པའི་ཨ་ནི་མི་སྒེར་པ་ཁག་གིས་ཁ་རས་བཟོ་གི་ཡོད་རེད་ཚོགས་པ་ཁག་གིས་བཟོ་གི་ཡོད་རེད། བྱས་ཙང་སོ་སོའི་དཔལ་འབྱོར་གྱི་གནས་སྟངས་དང་འདོད་པ་ལ་བསྟུན་རྗེས་ཁ་རས་འདྲ་མ་འདྲ་སྣ་མིན་སྣ་ཚོགས་རག་གི་རེད། ནམ་རྒྱུན་ནས་ཁ་རས་གོན་ཡག་གི་ལུགས་སྲོལ་དང་གོམས་གཤིས་དེ་མེད་ཙང་ད་རེས་ཛ་དྲག་གི་གནས་སྐབས་དེ་ལ། ཉིན་མ་གཅིག་ནང་ལ་ཆུ་ཚོད་བདུན་བརྒྱད་དེ་འདྲའི་ཁ་རས་མུ་མཐུད་ནས་གོན་སྡོད་དུས་ཙམ་ལ། དེའི་ཚེ་ཨ་ནི་དཀའ་ངལ་ཆེན་པོ་དེ་འདྲ་འཕྲད་གི་ཡོད་རེད་ག་འདྲས་སེ་འཕྲད་ཡོད་ཟེར་ན། ཨ་མཆོག་སྒང་དེའི་ན་ཚ་དང་ཡིན་རབས་སྣ་ཁུག་སྒང་འདྲ་བ་དེའི་ན་ཚ་དང་ཡིན་རབས། ཨ་ནི་ཅིག་གིས་གང་བྱས་མདོར་མདོར་བསྡུས་ནས་བཤད་ན་བདེ་པོ་མེད་པ་འདྲ་པོ་བྱེད། ཡིན་ཡང་འདི་ཚོ་དཀའ་ངལ་སེ་རེད་བསམ་གྱི་མི་འདུག་དེ་ཚོ་ག་རེད་ཟེར་ན་ནམ་རྒྱུན་ནས་མ་གོམས་དང་བྱས་པ་རེད། ཡིན་ན་ཡང་གལ་ཆེ་ཤོས་དེ་ཨེ་ནི་སོ་སོའི་ད་རེས་གནད་དོན་གལ་ཆེན་པོ་འདི་ལ་ཕན་གྱི་རེད་བསམ་པའི་བསམ་བློ་བཏང་རྗེས་ཨེ་ནི་གོན་ཡ་དེ་གལ་ཆེན་པོ་ཞེ་པོ་རེད་ཐུགས་རྗེ་ཆེ་གནང། ཡང་དེ་རིང Victoria མངའ་སྡེའི་ནང་ཏོག་དབྱིབས་ནད་ན་མཁན་ནད་པ་གསར་པ་དྲུག་བརྒྱ་ཉི་ཤུ་རྩ་བདུན་ཐོན་ཡོད་འདུག་སྤྱིར Melbourne གྲོང་ཁྱེར་ནང་ཁ་རས་ངེས་པར་དུ་གོན་དགོས་ཀྱང་གལ་ཏེ་ཁྱེད་ལ། དབུགས་བསགས་ལྟ་བུའི་ནད་རིགས་ཡོད་པར་བརྟེན་ཁ་རས་གོན་མི་ཐུབ་པའི་གནས་སྟངས་ཡོད་ན་དམིགས་བསལ་ཡོད་པ་ཡིན་འདུག་ཁྱེད་ཀྱིས་གནས་ཚུལ་ཞིབ་ཕྲའི་ཆེད་དྲ་ཚིགས dhhs dot vic dot gov dot au ཐོག་བསྐྱོད་རོགས་གནང།